བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་པའི་ཚེས་ཉི་ཤུ་རེས་གཟའ་སྤེན་པ་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་སུ་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་གཙོས་བོད་དོན་རྒྱབ་སྐྱོར་ཐོག་ཞུ་སྐུལ་གནང་ཡོད་ཅིང། ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ཐད་ཀྱི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་གཞོན་གཉིས་ཀས་ཁྲིམས་འཆར་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་ཡོད་སྐོར་གསུངས་ཡོད་པ་སོགས་ཀྱི་གནས་ཚུལ་སྐོར་དང་བཅས། དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་རྗེས་སྲིད་སྐྱོང་མཆོག་གིས་རྒྱལ་ས་མངའ་ཁུལ་གྱི་བོད་མི་ཚོར་བོད་ཀྱི་ལོ་རྒྱུས་ལ་བདག་པོ་རྒྱག་དགོས་པ་གལ་ཆེན་པོ་ཡིན་པའི་གསུང་བཤད་གནང་བའི་སྐོར་ཕྱོགས་བསྡུས་ཞུ་བ་ཞིག་དང། མཇུག་ཏུ། རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་ནུབ་བྱང་མི་རིགས་སློབ་ཆེན་གྱི་བོད་ཡིག་སྡེ་ཚན་དུ་ཐོག་མར་བོད་ཡིག་གཙོ་བོ་བྱས་ཏེ་སློབ་མ་བསྡུ་ལེན་བྱས་པའི་གནས་ཚུལ་ངོ་སྤྲོད་ཞུ་བ་ཞིག་དང་བཅས། དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་རྒྱ་ནག་གཞུང་གིས་དབྱིན་ཡིག་ཏུ་བོད་ལ་ཊི་བྷེ་ཊི་ཞེས་པ་དེ་ཞི་ཙང་ཞེས་འབོད་དགོས་པའི་སྒྲིག་གཞི་ལམ་ལུགས་གཏན་འབེབས་བྱེད་བཞིན་པ་འདི་ནི་བོད་རྒྱ་སྒྱུར་གྱི་སྲིད་ཇུས་དང་འབྲེལ་བའི་ཛ་དྲག་རང་བཞིན་ཅན་ཞིག་ཡིན་པ་གཟའ་ཕུར་བུ་ཉིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་དམིགས་བསལ་བཅར་འདྲིའི་ལེ་ཚན་སྐབས་གསུངས་བྱུང། སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཨ་རིའི་རྒྱལ་ས་ཝ་ཤིན་ཊོན་དུ་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་སྐབས་ཞི་ཙང་ཟེར་བའི་ཐ་སྙད་དེ་དུས་ནམ་ཡང་བེད་སྤྱོད་མི་གནང་བའི་འབོད་སྐུལ་གནང་འདུག་ལ་ཁོང་རྣམ་པས་ཀྱང་དེ་རྩ་བ་ནས་བེད་སྤྱོད་བྱེད་རྒྱུ་མིན་པའི་ཁས་ལེན་ཡང་གནང་འདུག་དེ་བཞིན་སྲིད་སྐྱོང་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་མི་མང་གི་ངོས་ནས་བོད་དོན་འཐབ་རྩོད་བྱེད་བཞིན་པའི་གདེང་འཇོག་བྱ་ཡུལ་གཙོ་བོ་ནི་བོད་ནང་གི་གཞིས་ལུས་མི་མང་ཚོའི་ཞུམ་པ་མེད་པའི་སྙིང་སྟོབས་དང་ཆོད་སེམས་ལ་རག་ལས་ཡོད་པ་གསུངས་བ་དང་སྦྲགས་རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་སྐད་ཡིག་ཙམ་ཡང་སློབ་ཁྲིད་བྱེད་མི་ཆོག་པའི་སྲིད་ཇུས་སོགས་བོད་ཀྱི་ཆོས་དང་རིག་གཞུང་ཡོངས་སུ་མེད་པ་བཟོ་ཐབས་བྱེད་བཞིན་པའི་དུས་འདིར་བོད་ནང་གི་བོད་མི་སྤྱི་དང་ལྷག་པར་དུ་སློབ་གྲྭ་འགྲིམ་བཞིན་པའི་བོད་ཕྲུག་ཚོའི་ཁྱིམ་བདག་ཕ་མ་ཚོས་ངེས་པར་དུ་རང་ཁྱིམ་དུ་བོད་སྐད་རྒྱག་རྒྱུ་དང་བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་པ་གལ་ཆེན་ཡིན་སྐོར་གསུངས་ཡོད་པ་རེད། ཡང་བཙན་བྱོལ་བོད་མིའི་དམངས་གཙོའི་ལམ་ལུགས་ཐོག་འཕྲད་བཞིན་པའི་དཀའ་ངལ་སྐོར་བཀའ་འདྲི་ཞུ་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཆར་ལོའི་ཕྱི་ཟླ་གསུམ་པའི་གྲོས་ཚོགས་སྐབས། བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཆེད་བསྐོས་བོད་མིའི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་གྲོས་ཚོགས་སུ་བསྣམས་ཕེབས་རྒྱུ་ཡིན་སྟབས་སྤྱི་འཐུས་གྲོས་ཚོགས་ནས་ད་ལྟ་འཕྲད་བཞིན་པའི་དཀའ་ངལ་ཁག་སེལ་ཐབས་གནང་རྒྱུར་སྲིད་སྐྱོང་མཆོག་གི་ངོས་ནས་ཡིད་ཆེས་གནང་གི་ཡོད་ཅེས་དང་ལས་ཀྱི་སྣེ་མོ་བ་དང་གཞི་རིམ་མི་མང་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་འགྲོ་གཞིའི་ལས་ཀ་དུས་ནམ་ཡང་མི་ཡོང་བ་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་བྱུང། ཕྱི་ཟླ་བཅུ་བའི་ཚེས་བཅུ་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་སྟེ་བཙན་བྱོལ་བོད་མིར་གནང་བའི་རོགས་དངུལ་གཏོང་ཕྱོགས་སོགས་དང་འབྲེལ་བའི་བཀའ་བསྡུར་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་གཟའ་ལྷག་པར་ཨ་རིའི་གྲོས་ཚོགས་སུ་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་ཆེད་ཞུ་སྐུལ་གནང་ཡོད་ཅིང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐད་ཀྱི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་གཞོན་རྣམ་གཉིས་ནས། ཁྲིམས་འཆར་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་ཡོད་ཅེས་གསུངས་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་བཅུ་བའི་ཚེས་བཅུ་དྲུག་ནས་བཅུ་དགུ་བར་ཨ་རིའི་རྒྱལ་སར་གཞུང་འབྲེལ་ཕྱོགས་སྐྱོད་གནང་ཡོད་ལ། ཕྱི་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་ཨ་རིའི་གྲོས་ཚོགས་སུ་ཕེབས་ནས་བོད་རྒྱའི་དཀའ་རྙོག་སེལ་རྒྱུའི་གྲོས་འཆར་གཏན་འབེབས་ཡོང་ཆེད་ཞུ་སྐུལ་གནང་ཡོད་པ་དང། ཉིན་དེའི་སྔ་དྲོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐད་ཀྱི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ལགས་དང Raja Krishnamoorthi ལགས་བཅས་ལ་མཇལ་འཕྲད་གནང་ཡོད་པ་རེད། སྐུ་ཞབས Raja Krishnamoorthi ལགས་ཀྱིས་བོད་ནང་གི་བོད་མི་ཚོས་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་གདུག་རྩུབ་མྱོང་བཞིན་པ་རྣམས་ལ་ང་ཚོས་ནུས་ཤུགས་ཆ་ཚང་བཏོན་ནས་རྒྱབ་སྐྱོར་གནང་རྒྱུའི་གནད་དོན་ཁག་ཅིག་གི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དང་མཇལ་འཕྲད་སྐབས་བཀའ་མོལ་གནང་ཡོད་པའི་སྐོར་གསུངས་ཡོད།
དེ་བཞིན་དུ་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་ཐོག་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་རྒྱབ་སྐྱོར་གནང་གི་ཡོད་ཅེས་གསུངས་ཡོད། གཞན་ཡང་སྐུ་ཞབས Mike Gallagher ལགས་ཀྱིས་ཀྱང་བོད་དོན་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་དེར་ཨ་རིའི་ཆབ་སྲིད་ཚོགས་པ་དབྱེར་མེད་ཀྱི་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་རྒྱབ་སྐྱོར་ཚད་མཐོན་པོ་གནང་གི་ཡོད་པས། ཁྲིམས་འཆར་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་ཅེས་གསུངས་ཡོད། ཡང་ཁོང་གིས་མུ་མཐུད་རྒྱ་ནག་གཞུང་གིས་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་ལ་སྐྱོན་བརྗོད་བྱས་དང་བྱེད་མུས་ཡིན་རུང་རྒྱ་ནག་གཞུང་གིས་བོད་ནང་དུ་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པ་དེར་མུ་མཐུད་ནས་སྐྱོན་བརྗོད་བྱེད་དགོས་ཀྱི་ཡོད་སྐོར་སོགས་གསུངས་ཡོད། གཞན་ཡང་སྲིད་སྐྱོང་མཆོག་གིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་ཟུར་པ་ལྕམ་ནན་སི་པེ་ལོ་སི་ལགས་ལ་མཇལ་འཕྲད་ཀྱིས་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་དགུང་གྲངས་དགུ་བཅུར་ཕེབས་པའི་འཁྲུངས་སྐར་དུས་ཆེན་སྐབས་ཨ་རིའི་གྲོས་ཚོགས་འཐུས་མི་ཁག་གཅིག་གཞིས་སྒར་རྡ་རམ་ས་ལར་གདན་འདྲེན་ཞུ་རྒྱུའི་ཐད་གྲོས་བསྡུར་གནང་ཡོད་པ་མ་ཟད་ད་དུང་སྲིད་སྐྱོང་མཆོག་གིས་ཨ་རིའི་གྲོས་ཚོགས་འཐུས་མི་ཁག་གཅིག་ལ་མཇལ་འཕྲད་གནང་བའི་ཁྲོད་ཀྱི་གྲོས་ཚོགས་གོང་མའི་ཚོགས་གཙོ Mitt Romney ལགས་ཀྱིས་ཁོང་རྣམ་གཉིས་མཇལ་འཕྲད་སྐོར Twitter དྲ་ཚིགས་སུ་འཁོད་ཡོད་པའི་ནང་རྒྱ་ནག་དམར་ཤོག་ཚོགས་པས་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡོངས་སུ་བརྩི་མེད་རྡོག་རོལ་གཏོང་བཞིན་པ་མ་ཟད་བོད་ཀྱི་རིག་གཞུང་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་སྐོར་སོགས་ཀྱི་སྐྱོན་བརྗོད་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་བོད་རྒྱའི་བར་གྱི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་གཙོ་བོར་གྱུར་བའི་བོད་ཀྱི་གནད་དོན་ཐོག་རྒྱབ་སྐྱོར་སྔར་ལས་ལྷག་པ་ཐོབ་ཐབས་སུ་ཨ་རིའི་གྲོས་ཚོགས་སུ་ཞུ་སྐུལ་གནང་བ་འདི་ནི་ཁོང་གིས་སྲིད་སྐྱོང་གི་ཐུགས་འགན་བཞེས་པའི་རྗེས་ཐེངས་བཞི་པ་དེ་ཆགས་ཀྱི་ཡོད་འདུག།

བོད་དོན་སྐོར་གསུང་བཤད་སོགས་མཛད་རིམ་མང་པོ་ཞིག་བསྐྱངས་དང་བསྐྱང་མུས་ལྟར་ཕྱི་ཚེས་བཅོ་བརྒྱད་ཉིན་གྱི་དགོང་དྲོར་རྒྱལ་སའི་ཉེ་འཁྲིས་ཀྱི་ཝར་ཇི་ནི་ཡ་མངའ་སྡེའི་ནང་རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་བོད་མིའི་གཟའ་མཇུག་འཛིན་གྲྭའི་སློབ་ཕྲུག་དང་རྒྱལ་སའི་མངའ་ཁུལ་གྱི་བོད་མི་ཚོས་གོང་ས་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་རྟགས་མ་འབུལ་བཞེས་གནང་ནས་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོར་སྲིད་སྐྱོང་མཆོག་སྐུ་མགྲོན་གཙོ་བོར་གདན་ཞུས་ཐོག་ཚང་མ་མཉམ་འཛོམས་སྐབས་སུ་གཟའ་ཉི་མའི་འཛིན་གྲྭའི་སློབ་ཕྲུག་རྣམས་ཀྱིས། ལས་རིམ་གཙོ་སྐྱོང་དང་བོད་གཞས་ཕུལ་བ་དང་བྲོ་གར་འཁྲབ་སྟོན་བྱས་པར་སྲིད་སྐྱོང་མཆོག་གིས་བསྔགས་བརྗོད་དང་སློབ་ཕྲུག་གཙོས་བྱས་པའི་མི་མང་གི་དྲི་བར་དྲིས་ལན་གནང་ཡོད་པ་རེད། དེ་བཞིན་ཡང་མཛད་སྒོའི་ཐོག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གསུང་བཤད་དུས་སུ་བོད་རྒྱའི་དཀའ་རྙོག་སེལ་རྒྱུར་རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པར་འགྲོ་ས་མེད་པ་དང་དེ་བཞིན་བོད་རྒྱའི་དཀའ་རྙོག་མ་སེལ་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ནང་གི་དངོས་ཡོད་གནས་སྟངས་ངོ་སྤྲོད་བྱེད་པ་དེ་ནི་ང་ཚོའི་ལས་འགན་ཡིན་པ་སོགས་གསུངས་བྱུང། རྒྱ་ནག་གཞུང་ལ་འབྲེལ་བ་མ་བྱས་པའི་ཀྱི་ང་ཚོ་འགྲོ་ས་ཡོག་མ་རེད་ད་བཞིན་འདི་སེ་འུ་ངེས་པར་དུ་ཤེས་དགོས་རེད་གཅིག་དེ་ད་གཉིས་ནས་བོད་རྒྱའི་དཀའ་རྙོག་དེ་སེལ་མ་ཚར་གྱི་བར་དུ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་བོད་དོན་དྲིལ་བསྒྲགས་བྱེད་ཡ་ད་བོད་ནང་གནས་སྟངས་ཞིབ་འཇུག་ཚད་ལ་ལྡན་པ་བྱས་བྱས་དངོས་ཡོད་གནས་ཚུལ་ག་རེ་ཡིན་པ་དེ་གའི་དེ་རྒྱལ་སྤྱིའི་སྤྱི་ཚོགས་ལ་འཕྲོད་ཐུབ་པ་བྱེད་ཡ་དེ་ང་ཚོའི་ལས་འགན་རེད་དེ་ཡིན་དུས་ཙམ་པ་དེ་འདྲའི་གཅིག་གི་ཡང་ལས་ཀ་བྱེད་གར་འགྲོ་བའི་སྐབས་ལ་ཡིན་པ་ཡིན་ནས། དངོས་ཡོད་གནས་སྟངས་ཀྱི་ཐོག་ནས་ག་རེ་བྱུང་པར་ཟེར་ན་ད་ཨ་མི་རི་ཀ་སོགས་ལས་བྱེད་བཞིན་པ་ཡིན་ད་ལྟ་འཛམ་བུ་གླིང་ཚང་མའི་ནང་ལོགས་ནས་རྒྱལ་ཁབ་ཚང་མའི་ནང་ལོགས་ནས་ད་ང་ཚོར་ཡ་ཅིག་རོགས་སྐྱོར་བྱེད་མཁན་ཤུགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ད་རྒྱ་གར་ང་ཚོ་བཀའ་དྲིན་ཆེན་པོ་ཞེ་དྲག་རེད། དེའུ་ཆེ་ནས་ཤུགས་ཆེན་པོ་ཆགས་བསྡད་ཡོད་རེད་དེ་ཡིན་ནས་ཨ་མི་རི་ཀའི་གི་རྒྱལ་ཁབ་ཀྱི་ཁེ་ཕན་དེ་ཕར་ཞིག་བཞག་བྱས་བོད་ཀྱི་ཁེ་ཕན་དེ་ཚུར་བླངས་ནས་བྱེད་ཀྱི་རེད་པས་ཟེར་ན་དེ་དུས་ནམ་ཡང་ཡོང་གི་མ་རེད། རྒྱ་གར་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་ཡོ་རོབ་རྒྱལ་ཁབ་སུ་ཡིན་པ་ཡིན་ནས་དེ་ཡོང་གི་མ་རེད་དེ་ཤེས་པ་ཆགས་གི་རེད།
དེ་བཞིན་ཡང་སྲིད་སྐྱོང་མཆོག་གིས་བོད་མི་ཚོས་བོད་ལ་རང་གི་རྒྱལ་རབས་ལོ་རྒྱུས་ཤེས་རྟོགས་གལ་ཆེན་པོ་དང་ལྷག་པར་དུ་ད་ལྟའི་མི་རབས་འདིར་དེའི་ཐད་འགན་ཆེན་པོ་ཡོད་པ་གསལ་བཤད་གནང་བྱུང།
བོད་པ་ཚོས་གི་བོད་ཀྱི་ལོ་རྒྱུས་ལ་མ་བལྟས་པ་ཡིན་ན་མི་རིགས་གཞན་པ་ཚོས་ཀྱི་བོད་ཀྱི་ལོ་རྒྱུས་བལྟ་དགོས་ཡག་གི་རྒྱུ་མཚན་གང་ཡོད་མ་རེད་པ། བོད་པ་ལ་རྒྱབ་སྐྱོར་བྱེད་མཁན་དང་ཤ་ཚ་བྱེད་མཁན་དང་ཉམས་ཞིབ་བྱེད་མཁན་དེ་འདྲ་ཡིན་པ་ཡིན་ན་བོད་ཀྱི་ལོ་རྒྱུས་ཐོག་ལ་ལྟ་རྟོག་ཡོད་པ་རེད་མ་གཏོགས་ཅིག་དེང་སང་མི་མང་མགོ་འཁོར་ཡ་ལ་ད་འཕྲུལ་རིགས་འདྲ་མི་འདྲ་མང་པོ་ཞིག་ཡོད་པ་སོང་ཙང། འདི་འང་དོ་སྣང་བྱེད་མཁན་དཔེ་མི་སྲིད་དཀོན་པོ་རེད། ང་རང་ཚོས་ཀྱི་ང་རང་ཚོའི་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན་ལྷག་པར་དུ་ད་ལྟའི་མི་རབས་འདིས་ཀྱི་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོས་ཀྱི་མ་འོངས་པར་བོད་ཀྱི་ལོ་རྒྱུས་ཤེས་ཀྱི་ཡོད་མ་རེད་པ། འདིས་མི་རབས་ནས་མི་རབས་བྱས་ནས་ང་ཚོས་བརྒྱུད་སྤྲོད་ཚོས་ག་འདྲས་བྱེད་ཀྱི་ཡིན་པ། འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་གར་འགྲོ་བའི་སྐབས་དེ་ལ་ཡང་ག་འདྲས་བྱས་ནས་འགྲེལ་བཤད་རྒྱག་གི་ཡིན་པ།
ངེས་པར་དུ་བསམ་བློ་བཏང་དགོས་པ་ཞིག་རེད་དོ་བ། དེ་བཞིན་སྲིད་སྐྱོང་མཆོག་གིས་གོང་ས་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་སྐོར་དང་བོད་ནང་བོད་ཕྲུག་ས་ཡ་གཅིག་ཙམ་གཏན་འཇགས་སློབ་གྲྭར་བཅུག་ནས་རྒྱ་བསྒྱུར་སྲིད་བྱུས་སྤེལ་བཞིན་པ་སོགས་ཀྱི་གནས་སྟངས་འགྲེལ་བརྗོད་གནང་ཡོད་པ་རེད། དེ་མིན་སྲིད་སྐྱོང་མཆོག་གིས་ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་སུ་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་རཱ་ཟེ་ཡ་ལགས་དང་ཐུག་འཕྲད་གྲོས་མོལ་དང། ཡང་ཚེས་བཅུ་བདུན་ཉིན་གྱི་ཕྱི་དྲོར་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ཞིག་གི་ནང་སྲིད་སྐྱོང་མཆོག་དང

རྒྱབ་སྐྱོར་འཚོལ་ཕྱོགས་དང་འབྲེལ་བའི་གྲོས་བསྡུར་གནང་རྗེས་གོང་ཞུས་རྒྱ་ནག་ཐོག་དམིགས་བསལ་ལས་དོན་ཚོགས་ཆུང་གིས་ཟུང་འབྲེལ་བསྒྲགས་གཏམ་ཞིག་སྤེལ་ཏེ། བོད་དོན་དཀའ་རྙོག་སེལ་རྒྱུར་བོད་རྒྱ་གྲོས་མོལ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཚོའི་རྒྱབ་སྐྱོར་ཚད་མཐོན་པོ་ཡོད་པ་དང་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུངས་ཡོད། དེ་བཞིན་ཚེས་བཅོ་བརྒྱད་ཉིན་གྱི་ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཡོད་པའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་བོད་དོན་སྐོར་གསུང་བཤད་དང་ཚེས་བཅུ་དགུ་ཉིན་ཨ་རིའི་རྒྱལ་སའི་ཉེ་འཁྲིས་ཀྱི་བིར་ཇི་ནི་ཡ་མངའ་སྡེའི་ནང་ཡོད་པའི་ཇོར་ཇི་མེ་སིན་གཙུག་ལག་སློབ་གྲྭ་ཆེན་མོ་རུ་བོད་དོན་སྐོར་གསུང་བཤད་གནང་ཡོད། དེ་བཞིན་ཚེས་ཉི་ཤུ་ཉིན་ཨ་རིའི་གྲོང་ཁྱེར་ཉིའུ་ཡོག་རུ་ཕེབས་ཏེ། ཉིའུ་ཡོག་དང་ཉིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་གནང་བའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཞིག་གི་ཐོག་དབུ་བཞུགས་གནང་རྒྱུ་རེད། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། རྒྱ་ནག་གཞུང་གིས་སློབ་གྲྭའི་ཕྱི་རོལ་ནས་སློབ་མར་ཟབ་སྦྱོང་འཛིན་གྲྭ་འཚོག་རྒྱུར་བཀག་འགོག་བྱས་པ་དེས་བོད་ཕྲུག་ཚོ་བོད་ཀྱི་སྐད་ཡིག་གི་སློབ་གསོ་དང་རྩ་བ་ནས་ཁ་བྲལ་ཐབས་ཤིག་ཆགས་ཀྱི་ཡོད་ཅེས་ཉམས་ཞིབ་པས་བརྗོད་བྱུང། ཟླ་འདིའི་ཕྱི་ཚེས་བཅོ་ལྔ་ཉིན་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭའི་གུང་སེང་སྐབས་སློབ་མ་ཚོར་ཟབ་སྦྱོང་གི་སློབ་ཁྲིད་རིགས་བྱེད་མཁན་ཚོར་ཆད་པ་གཅོད་རྒྱུ་སོགས་མི་སུ་རུང་ལ་ཟབ་སྦྱོང་སྤྲོད་མི་ཆོག་པའི་སྒྲིག་ཁྲིམས་གཏན་འབེབས་ལག་བསྟར་ཟེར་བ་ཞིག་ཁྱབ་བསྒྲགས་བྱས་ཡོད་པ་དང། ལྷ་ས་ཁུལ་དུ་ཉིས་སྟོང་ཉེར་གཉིས་ལོར་མི་སྒེར་ནས་སློབ་མ་བསྡུ་རུབ་ཀྱིས་བོད་ཀྱི་སྐད་ཡིག་སློབ་ཁྲིད་བྱས་པར་དངུལ་གྱི་ཆད་པ་བཅད་པ་དང་དགེ་རྒན་གྱི་ལག་འཁྱེར་གཞུང་བཞེས་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་བོད་ནང་གི་བོད་མི་གཉིས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་བྱས་ཡོད། རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོ་ནས་བཟུང་སློབ་གྲྭ་ཁག་གི་གུང་སེང་དང་བསྟུན་སྲིད་གཞུང་གི་བཀོད་ཁྱབ་མ་ཡིན་པར་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་ཟབ་སྦྱོང་འཛིན་གྲྭ་བསྐོངས་ནས་སློབ་ཁྲིད་བྱེད་པར་བཀག་སྡོམ་བྱེད་འགོ་བཙུགས་ཡོད་པ་དང་གོང་ཞུས་བོད་མི་གཅིག་གིས་སྤྱིར་སློབ་མར་ཟབ་སྦྱོང་སྤྲོད་མི་ཆོག་པའི་སྒྲིག་ཁྲིམས་དེ་ལག་འཁྱེར་མེད་མཁན་དང་དངུལ་ཕོན་ཆེན་བསྡུ་རུབ་བྱེད་མཁན་ཚོར་དམིགས་པ་ཞིག་ཡིན་ན་ཡང་དེང་སྐབས་བོད་ཡིག་ཟབ་སྦྱོང་བྱེད་མཁན་ཚོའི་ཐོག་སྒྲིག་ཁྲིམས་དེ་ལག་བསྟར་བྱེད་བཞིན་ཡོད་པ་རེད། སྔར་ལོའི་དབྱར་ཁའི་གུང་སེང་སྐབས་བོད་མི་ཞིག་གིས་སྒེར་ངོས་ནས་ཁང་པ་གླས་ཏེ་སློབ་མ་བཅུ་དྲུག་ཙམ་ལ་བོད་ཀྱི་བརྡ་སྤྲོད་སློབ་ཁྲིད་བྱས་པའི་རྗེས་ས་གནས་གཞུང་གིས་ཁོང་བོས་ཏེ་བོད་ཡིག་གི་གསབ་སྦྱོང་འཛིན་གྲྭ་འགྲིམ་མི་ཆོག་ལུགས་བརྗོད་ནས་དུས་ཡུན་ཟླ་བ་གཅིག་མ་ཟིན་ཙམ་རིང་བོད་ཡིག་སློབ་ཁྲིད་བྱས་པར་རྒྱ་སྒོར་ཁྲི་གཉིས་ཀྱི་ཉེས་ཆད་བཅད་པ་དང་དགེ་རྒན་གྱི་ལག་འཁྱེར་གཞུང་བཞེས་བཏང་ཡོད་སྐོར་འགྲེལ་བརྗོད་བྱས་ཡོད། ཁ་ན་ཏར་གནས་བཞུགས་བོད་ནང་གི་སློབ་གསོའི་གནད་དོན་ལས་འགུལ་བ་དང་རྩོམ་པ་པོ་རྒྱལ་ལོ་ལགས་ཀྱིས་སྤྱིར་རྒྱ་ནག་དང་བོད་གཉིས་ཀའི་ནང་གཞུང་གི་བཀོད་སྒྲིག་མིན་པའི་སློབ་ཁྲིད་བྱེད་མི་ཆོག་པའི་ཁྲིམས་ལག་བསྟར་བྱེད་བཞིན་ཡོད་ཀྱང་བོད་ནང་ལ་མཚོན་ན་སློབ་གྲྭ་ཁག་ཏུ་བོད་ཀྱི་སྐད་ཡིག་གི་སློབ་ཁྲིད་བརྒྱ་ཆ་དགུ་བཅུ་ཙམ་ཡོད་མེད་ཡིན་སྟབས། གུང་གསེང་སྐབས་ཀྱི་ཟབ་སྦྱོང་ཁག་གིས་བོད་ཀྱི་སྐད་ཡིག་རིག་གཞུང་སློབ་ཁྲིད་ལ་ཁ་གསབ་དང་ཕན་ཐོགས་ཆེན་པོ་ཡོང་གི་ཡོད་ནའང་རྒྱ་ནག་གཞུང་གིས་གནད་དོན་དེ་ཤེས་རྟོགས་བྱུང་ནས་བཀག་འགོག་བྱེད་ཀྱི་ཡོད་པ་དེས་འགོག་རྐྱེན་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་བྱུང། བོད་ནང་གི་འབྲེལ་ཡོད་བོད་མི་གཞན་དེས་སློབ་གྲྭ་ཁག་ཏུ་བོད་ཕྲུག་ཚོར་བོད་ཡིག་དང་བོད་སྐད་སྦྱོང་བཅུག་གི་མེད་སྟབས་གུང་གསེང་དང་བསྟུན་ནས་བོད་ཡིག་ཟབ་སྦྱོང་སོགས་ལ་བོད་རིགས་ཕ་མ་ཚོས་དགའ་མོས་ཐོག་སློབ་མ་འབོར་ཆེན་གཏོང་གི་ཡོད་ཀྱང་ད་ལྟ་སྒྲིག་ཁྲིམས་ཀྱི་རྐྱེན་གྱིས་བོད་ནང་གི་དགོན་སྡེ་ཁག་དང་གྲྭ་བཙུན་ཚོས་སློབ་གྲྭའི་གུང་སེང་དང་བསྟུན་ནས་ཟབ་སྦྱོང་འཛིན་གྲྭ་གཉེར་ཆོག་གི་མེད་སྟབས་བོད་ཕྲུག་མང་པོ་ཞིག་ལ་བོད་ཀྱི་སྐད་ཡིག་སློབ་གཉེར་གྱི་གོ་སྐབས་ཉག་ཕྲ་བའི་གནས་སུ་ཡོད་སྐོར་འགྲེལ་བརྗོད་བྱས་ཡོད། རྒྱ་ནག་གཞུང་གིས་བོད་པའི་སློབ་གྲྭ་ཁག་ཏུ་བོད་སྐད་བོད་ཡིག་གི་སློབ་ཁྲིད་བྱེད་བཞིན་པ་དག་ཉེ་བའི་ལོ་ཤས་རིང་ལོ་རེ་བཞིན་ཉུང་འཕྲི་བྱེད་མུས་ཡིན་པ་ལྟར། ད་ལོའི་ཕྱི་ཟླ་དགུ་བའི་ནང་རྔ་བ་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང་དཀར་མཛེས་ཁུལ་དུའང་སློབ་གྲྭ་ཁག་གཅིག་ཏུ་བོད་ཡིག་རྩ་བ་ནས་མེད་པར་བཟོས་ཡོད་པ་སོགས་བོད་ཀྱི་སྐད་ཡིག་མེད་པར་བཟོ་ཐབས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་འདུག། འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་ཨོ་སི་ལོའི་རང་དབང་གླེང་སྟེགས་སྟེང་བོད་དོན་གཏམ་བཤད་དང་གནད་ཡོད་མི་སྣ་ཁག་ཅིག་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་འདུག་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་རྒྱལ་ས་ཐེ་པེའི་ནང་སྐོང་ཚོགས་གནང་བའི་ཨོ་སི་ལོའི་རང་དབང་གླེང་སྟེགས་ཞེས་པའི་ཐོག་བཙན་བྱོལ་དུ་སྐྱེས་འཚར་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་རང་དབང་མུ་མཐུད་རྡོག་རོལ་གཏོང་མུས་ཡིན་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་གཏོང་བཞིན་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་རིགས་གཏམ་བཤད་གནང་བ་མ་ཟད་ཐའེ་ཝན་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་གྲོས་ཚོགས་འཐུས་མི་དང་ཐའེ་ཝན་ཕྱི་སྲིད་བློན་ཆེན་གཞོན་པ་སོགས་དང་མཇལ་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་ཞུ་སྐུལ་གནང་འདུག།

འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་རང་དབང་འཐབ་རྩོད་པ། སྒྱུ་རྩལ་པ། གསར་འགོད་པ་སོགས་ལྷན་འཛོམས་ཀྱིས་རང་དབང་ལྡན་ཞིང་བཟང་ཕྱོགས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ཡིན་འདུག་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་བོད་དོན་དྲིལ་བསྒྲགས་ཆེད་གླེང་སྟེགས་འདི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གྱིས་ད་བར་རྒྱལ་ཁབ་འདྲ་མིན་བཞིའི་ནང་གླེང་སྟེགས་དེའི་ཐོག་ཞུགས་ནས་བོད་དོན་གཏམ་བཤད་གནང་ཡོད་འདུག། ད་ཐེངས་ཀྱི་གླེང་སྟེགས་དེའི་ཐོག་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གཞོན་པ་སྐུ་ཞབས་ཁྲུང་ཝང་ཐེན་གྱིས་རྒྱལ་སྤྱིའི་རང་བཞིན་ཐོག་ནས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་དང་འབྲེལ་ལས་གཞི་སྤེལ་རྒྱུ་ཡིན་པ་བསྒྲགས་འདུག། གཞུང་དང་ཚོགས་སྒེར་ཚང་མས་མཉམ་རུབ་ཀྱི་ཐོག་ནས་རྒྱལ་སྤྱིའི་སྟེང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་རྣམས་འཕྲལ་དུ་མཚམས་འཇོག་དགོས་པའི་གོ་རྟོགས་ལས་འགུལ་སྤེལ་རྒྱུ་གལ་ཆེན་པོར་ངོས་འཛིན་གྱི་ཡོད་སྐོར་གསུངས་འདུག། ད་ལོའི་གླེང་སྟེགས་དེའི་ཐོག་ཨ་མི་རི་ཀར་གནས་སྡོད་ཧོང་ཀོང་གི་དམངས་གཙོ་ལས་འགུལ་བ་ཇོའེ་སུའུ་ལགས་དང་ཐའེ་ཝན་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ་ཝུར་ཁེ་ཤི་ལགས། སི་རི་ཡའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སྐུ་ཞབས་ཨོ་མར་ཨལ་ཤུ་གུ་རེ་ལགས་སོགས་མཉམ་ཞུགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་ཐོག་གཏམ་བཤད་གནང་ཡོད་པ་རེད། བོད་པའི་བུ་མོ་ཚེ་དབང་མཚམས་གཅོད་ལགས་ལ་རྒྱ་གར་ལྷོ་ཕྱོགས་མེ་སོར་གཙུག་ལག་སློབ་ཆེན་ནང་གཙུག་ལག་རབ་འབྱམས་པའི་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་ཀྱི་གསེར་གྱི་གཟེངས་རྟགས་ཐོབ་ཡོད་འདུག་ཟླ་འདིའི་ཕྱི་ཚེས་བཅོ་བརྒྱད་ཉིན་མིང་གྲགས་ཆེ་བའི་མེ་སོར་གཙུག་ལག་སློབ་ཆེན་གྱི་བསླབ་པ་མཐར་སོན་གྱི་རྟེན་འབྲེལ་མཛད་སྒོ་ཐེངས་བརྒྱ་ར་གསུམ་པ་དེ་འཚོགས་པའི་ཐོག་རྒྱ་གར་ལྷོ་ཕྱོགས་ཀོ་ལི་གལ་དོན་ལྡན་གླིང་བོད་མིའི་གཞིས་གྲོང་ནས་ཡིན་པའི། བུ་མོ་ཚེ་དབང་མཚམས་གཅོད་ལགས། ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གཉིས་ལོའི་བར་གྱི་རིགས་རྒྱུད་དཔྱད་ཞིབ་བམ Genetic གི་ཐོག་གཙུག་ལག་རབ་འབྱམས་པ་ལོ་གཉིས་ཀྱི་རིང་རྒྱུགས་སྤྲོད་ཁག་བཞི་བཏང་བ་ཚང་མའི་ནང་སློབ་མ་བཞི་བཅུ་ཡོད་པ་ཚང་མའི་ནང་ནས་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་བླངས་ཡོད་པར།

ནུབ་བྱང་མི་རིགས་སློབ་གླིང་གི་བོད་ཡིག་སྡེ་ཚན་དུ་གཅིག་དགུ་བརྒྱད་ཅུ་གྱ་བཞི་ལོར་ཐོག་དང་པོར་བོད་ཡིག་གཙོ་བོ་བྱས་ཏེ་སློབ་མ་བསྡུ་ལེན་བྱས་པ་མ་ཟད་སློབ་གླིང་གི་རྩིས་རིག་སྡེ་ཚན་དུ་བོད་ཡིག་གི་རྩིས་རིག་འཛིན་གྲྭ་བཙུགས་པ་སོགས་ཀྱི་སྐོར་སྐབས་དེར་ནུབ་བྱང་མི་རིགས་སློབ་གླིང་གི་དགེ་རྒན་དང་ལས་གཞི་དེའི་ནང་དངོས་སུ་ཞུགས་མྱོང་བའི་དགེ་རྒན་པདྨ་འབུམ་ལགས་སུ་སྟག་ལྷ་རྒྱལ་གྱིས་བཅར་འདྲི་བྱས་པར་གསན་རོགས་གནང། གསན་པ་པོ་རྣམ་པ་ཚོ་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་བཞིན་ལེ་ཚན་སྔོན་མའི་ནང་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་འབྲེལ་ནས་ཁོང་གིས་འབྲོག་པའི་འཚོ་བ་ཟེར་བའི་བོད་ཡིག་གི་ཟླ་དེབ་ཐོག་མ་དེ་པར་སྐྲུན་གནང་བ་དང་ལྷག་དོན་རིག་གནས་གསར་བརྗེ་ཆེན་མོའི་སྐབས་སུ་བླ་བྲང་དགོན་པའི་རྟེན་དང་བརྟེན་པ་སྲུང་སྐྱོབ་བྱས་ཚུལ་ངོ་སྤྲོད་བྱས་ཟིན་པ་རེད། གཤམ་དུ་མུ་མཐུད་ནས་རྒྱལ་ཚང་སྙིང་བོ་རྒྱལ་ལགས་ཀྱིས་ནུབ་བྱང་མི་རིགས་སློབ་གླིང་དུ་བོད་ཀྱི་རིག་གནས་སློབ་གསོའི་ཐད་བཞག་པའི་མཛད་རྗེས་སྐོར་ཅིག་ངོ་སྤྲོད་བྱེད་རྒྱུ་ཡིན། རྒྱལ་ཚང་སྙིང་བོ་རྒྱལ་ལགས་ནུབ་བྱང་མི་རིགས་སློབ་གླིང་དུ་མ་ཡོང་གོང་སྐབས་དེར་ནུབ་བྱང་མི་རིགས་སློབ་གླིང་གི་དགེ་རྒན་གྱི་ཕྱག་ལས་གནང་བཞིན་པའི་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་གིས་ཕྱི་ནས་གོ་ཐོས་བྱུང་བ་དང་དེའང་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་གིས་མི་བཙའ་ཡ་ཟིག་ཡོད་མོད་ལས་ཀ་བཙའ་ཡ་ཟིག་བྱེད་མིན་མི་ཤེས་ཞེས་གསུངས་ཡོད་པ་རེད་ལ། ད་ངས་ཨ་ཏི་ཀི་སྐོར་ནི་རྒྱལ་སྤྱི་བཅའ་ཚོང་གི་འབྲེལ་ཡོད་ལྟ་བུ་རེད། ད་དེར་ཨ་ལགས་ཚེ་བརྟན་ཞབས་དྲུང་ཚང་བཞུགས་ཡོད་ནི་རེད། ཚེ་ཞབས་དྲུང་ཚང་ལ་ད

རིག་གནས་ས་ཆེན་པོ་སྐ་བདག་པའི་གྲོ་ལ་བ་སོང་ད་ཅུང་ལྕགས་ཀྱི་ད་ཅུང་ཐེབས་སོང་ས་རེད། རེད་རེད་རེད། དེའི་གཞིགས་ནས་ད་ད་གི་ཉོ་ངོ་རྒྱག་གི་ད་ད་གི་ནུབ་བྱང་བོད་སློབ་གྲྭ་དཔེ་མཛོད་ཁང་དུ་ད་རྒྱ་སྐྱེད་རྒྱུ་གི་འཆར་གཞི་འོ་ན་རེད་ད་རེད་ཡ། ཡིག་ཐོག་ན་ཡོད་ནོ་ད་དཔེ་མཛོད་ཁང་ན་མེད་ན་ད་བྱེད་གི་མིན། ངག་ཐོག་ན་ཡོད་ནོ་ད་ཡིག་ཐོག་ན་མེད་ན་ད་བྱེད་གི་མིན། དེ་མོ་གི་འཆར་གཞི་རྒྱ་ཆེན་པོ་ཡོད་ནོ་ད་ཟེར་གི་ཡ། དཔེ་མཛོད་རྒྱ་ཇེ་ཆེ་གཏོང་རྒྱུ་རེད་ནང་གི་ལས་བྱེད་གི་གྲངས་ཀ་རྒྱ་ཇེ་ཆེ་གཏོང་རྒྱུ་རེད་དེ་མོ་ཟེར་གི་ཡ། རྒྱལ་ཚང་སྙིང་བོ་རྒྱལ་ལགས་ནུབ་བྱང་མི་རིགས་སློབ་གླིང་གི་འགན་འཛིན་གཞོན་པ་ཆགས་རྗེས་གཙོ་བོ་བོད་ཡིག་གི་རྩིས་རིག་དང་དངོས་ཁམས་རིག་པའི་སྡེ་ཚན་དང་ད་དུང་བོད་སྨན་སྡེ་ཚན་ཞིག་འཛུགས་རྒྱུའི་འཆར་གཞི་འཐེན་པ་མ་ཟད་དངོས་སུ་ལག་ལེན་དུ་བསྟར་འགོ་ཚུགས། ཡིན་ནའང་མཐའ་མཇུག་ནུབ་བྱང་མི་རིགས་སློབ་གླིང་གི་རྩིས་རིག་སྡེ་ཚན་ནང་བོད་ཡིག་གི་རྩིས་རིག་འཛིན་གྲྭ་ཞིག་དངོས་སུ་འཛུགས་ཐུབ་བྱུང་ནས

རྒྱལ་ཚང་སྙིང་བོ་རྒྱལ་ལགས་ནུབ་བྱང་མི་རིགས་སློབ་གླིང་གི་འགན་འཛིན་གཞོན་པ་ཆགས་རྗེས་བོད་ཡིག་སྡེ་ཚན་གྱི་དེ་སྔའི་རྒྱ་ཡིག་གི་ཤེད་ཆེ་བའི་རྣམ་པ་དེ་རྦད་དེ་བསྒྱུར་བ་མ་ཟད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་བོད་ཡིག་གཙོ་བོར་བྱས་ཏེ་སློབ་མ་བསྡུ་ལེན་བྱས་ཤིང་དེ་མིན་ཨ་ལགས་དོར་ཞི་ཚང་གདན་འདྲེན་ཞུས་ཡོད་པ་རེད། ད་གྱ་བཞི་ལོར་འགྱུར་བ་སོང་ནི་ཟེར་ཁི་གི་ཡང་འགྱུར་བ་སོང་ནི་ཟེར་ག་ད་གི་ད་དེའི་སྔོན་ན། སློབ་གྲྭ་ཆེན་མོ་གི་ད་བོད་ཡིག་སྐད་ཡིག་གི་སྡེ་ཚན་ཟེར་གོ་ནི་རེད། ནུབ་བྱང་སློབ་གྲྭ་ཆེན་མོའི་བོད་ཡིག་སྐད་ཡིག་སྡེ་ཚན་ན་རྒྱ་ཡིག་ད་ཅིག་གིས་ཤེད་ཆེ་གི།

གསན་པ་པོ་རྣམ་པ་ཚོ་དུས་ཚོད་ཀྱི་དབང་གིས་ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ཆེད་བསྒྲིགས་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་སྟག་ལྷ་རྒྱལ་ཡིན།
འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཏན་དུ་རྟེན་གཞི་བྱས་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དཔལ་ལྡན་རྒྱལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་འདི་གའི་ལས་རིམ་ལ་གསན་པར་བཀའ་དྲིན་ཆེ།